གནས་ཚུལ་འབྱུང་ཁུངས་ཁག་གི་ལྟར་ན་ནུས་ཤུགས་ཕྱིར་ཚོང་བྱ་རྒྱུའི་ཁྱོན་འབོར་མང་དུ་གཏོང་རྒྱུར་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་དྲུག་པའི་ནང་ཐག་གཅོད་གནང་བའི་ནུས་ཤུགས་དང་དེའི་གནད་དོན་ཐོག་དུས་ཡུན་རིང་པོའི་མཐུན་གྲོས་སྐོར་གྱི་ཐག་གཅོད་དེ་འཚམས་གཟིགས་འདིའི་སྐབས་གལ་ཆེའི་གསལ་བསྒྲགས་ཤིག་ཡིན་སྲིད་པ་བལ་ཡུལ་གྱི་སྲིད་བློན་པྲ་ཆན་དཱ་ཡིས་ཟླ་བ་སྔོན་མ་གསར་འགོད་པར་དེ་འདྲ་ཞིག་བརྡ་སྟོན་གནང་ཡོད་པ་རེད། བལ་ཡུལ་གྱི་ནུས་ཤུགས་ཕྱིར་ཚོང་ཉོ་རྒྱུ་དང་མ་འཛུགས་ནུས་ཤུགས་མཁོ་འདོན་ལས་གཞི་ལ་འཛུགས་སྐྲུན་དེ་བཞིན་བལ་ཡུལ་གྱི་ཡུལ་གྲུ་བྷང་ལ་དེཤ་ལ་ནུས་ཤུགས་བཙོང་ཆོག་རྒྱུའི་ནུས་ཤུགས་བརྒྱུད་སྤེལ་གྱི་ཐོབ་ཐང་སྤྲོད་རྒྱུའི་གལ་ཆེའི་ལས་འཆར་སོགས་ཀྱི་སྐོར་དམིགས་བསལ་ཆེད་ལས་པ་ཚོས་གོ་བསྡུར་གནང་བཞིན་ཡོད་པ་དང་སྔ་ལོ་སྲིད་བློན Prachanda རྒྱ་གར་ནང་འཚམས་གཟིགས་ཕེབས་པའི་སྐབས་བལ་ཡུལ་གྱིས་རྒྱ་གར་བརྒྱུད་བྷང་ལ་དེཤ་ལ་གློག་ཤུགས་བརྒྱུད་སྤེལ་གྱི་རྒྱལ་ཁབ་གསུམ་གྱི་བཀའ་འཁྲོལ་ཐོག་མ་དེ་གནང་རྒྱུ་རྒྱ་གར་གྱིས་མོས་མཐུན་གནང་ཡོད་པ་རེད། རྒྱ་གར་དང་བལ་ཡུལ་འབྲེལ་ལམ་ཡག་ཏུ་གཏོང་རྒྱུ་རྒྱུ་མཚན་ལྡན་པའི་ཐབས་ལམ་ན་ཟུང་འབྲེལ་ལྷན་ཚོགས་ཀྱི་ཚོགས་འདུ་བཅས་སྐུ་ཞབས་ཇཱའི་ཤང་ཀར་གྱི་འཚམས་གཟིགས་དེ་ནི་ཧ་ཅང་བཟང་ཕྱོགས་ཀྱི་གོམ་སྟབས་ཤིག་དང་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ནང་དེ་འདྲའི་དངོས་སུ་སྒྲོམ་གཞི་དེ་ཡིས་ཕྱོགས་གཉིས་ཀས་མདུན་སྐྱོད་བྱེད་ཀྱི་ཡོད་པའི་བརྡ་སྟོན་ཞིག་ཡིན་པ་བལ་ཡུལ་གྱི་དཔལ་འབྱོར་གླེང་སྟེགས་ཞེས་པའི་ཚོགས་སྡེའི་ཚོགས་གཙོ་སུ་ཇིབ་ཤཱ་ཀྱ་ཡིས་འགྲེལ་བརྗོད་གནང་བ་དང་ཆབས་ཅིག་ནུས་ཤུགས་ཀྱི་གྲོས་མཐུན་སྐོར་ཡར་རྒྱས་གང་ཞིག་བྱུང་བ་སྟེ་བྷང་ལ་དེཤ་ལྟ་བུའི་མངའ་ཁུལ་ནང་རྒྱལ་ཁབ་གསུམ་པ་ཞིག་དང་རྒྱ་གར་ལ་གློག་ཤུགས་ཕྱིར་ཚོང་བྱ་རྒྱུའི་འབད་བརྩོན་བྱས་པ་དེ་ནི། བལ་ཡུལ་ལ་གལ་གནད་ཆེན་པོ་ཞིག་ཡིན་པའི་སྐོར་སུ་ཇིབ་ཤཱ་ཀྱ་ཡིས་ཁ་སྣོན་དུ་འགྲེལ་བརྗོད་གནང་འདུག་ཐག་གཅོད་མ་བྱུང་བའི་གནད་དོན་གཞན་ཞིག་ནི་རྒྱ་གར་ནང་འཚམས་གཟིགས་ཕེབས་པའི་སྐབས་སྲིད་བློན་པྲ་ཆན་དཱ་ཡིས་ལུམ་བི་ནི་ནང་སྟོན་པ་སངས་རྒྱས་བཅོམ་ལྡན་འདས་འཁྲུངས་ཡུལ་གྱི་ཉེ་འགྲམ་བྷ་ར་བྷ་དང་ཕོག་ར་ནང་ཡོད་པའི་བལ་ཡུལ་གྱི་གནམ་ཐང་གསར་པ་གཉིས་པོ་དེར་གནམ་གྲུ་ཕབ་ཆོག་རྒྱུ་རྒྱལ་སྤྱིའི་གནམ་གྲུ་ཁག་རྒྱ་གར་གྱི་མཁའ་ཐོག་བརྒྱུད་འཕུར་སྐྱོད་ཆོག་རྒྱུར་སྲིད་བློན་མོ་དྷི་ལ་འབོད་སྐུལ་ཞུས་གནང་བ་དེ་ཡིན་པ་རེད། གནམ་ཐང་དེ་ཉིད་རྒྱ་ནག་ནས་མཐུན་འགྱུར་འོག་གསར་རྒྱག་བྱས་ཡོད་པའི་གནད་དོན་ཐོག་གོ་རྟོགས་ཀྱིས་ད་བར་རྒྱ་གར་གྱིས་རང་གི་མཁའ་ཐོག་ནས་གནམ་གྲུ་འཕུར་སྐྱོད་ཆོག་རྒྱུ་མོས་མཐུན་གནང་མེད་པ་རེད། དེའི་བར་ན་བལ་ཡུལ་ནང་གལ་གནད་ཆེ་བའི་ཡུལ་སྐོར་སྤྲོ་འཆམ་པའི་འགྲོ་ཡུལ་ཁག་དང་མཐུད་སྦྲེལ་བྱས་པའི་གནམ་ཐང་གཉིས་པོ་དེར་རྒྱ་གར་གྱི་མཁའ་ཐོག་ནས་འཕུར་སྐྱོད་ཆོག་པའི་བཀའ་འཁྲོལ་ཆོག་མཆན་མེད་པར་སོང་རྒྱལ་སྤྱིའི་མཁའ་ལམ་ཁག་དང་ཕྱི་རྒྱལ་གྱི་ཡུལ་སྐོར་ནས་དགོས་ངེས་ཀྱི་ཡོང་འབབ་ཡོང་གི་མེད་པར་སོང་བུ་ལོན་ནང་འཐིམ་རྒྱུའི་སེམས་ཁྲལ་ཡོང་གི་ཡོད་པ་རེད། འཚམས་གཟིགས་སྐབས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇཱེ་ཤང་ཀར་ཡིས་རྒྱལ་ས་ཀཱཐ་མན་ཌུ་ནང་ཡོད་པའི་ཐི་རི་བྷུ་བཱན་གཙུག་ལག་སློབ་གྲྭ་ཆེན་མོ་དེ་རྒྱ་གར་གྱི་མཐུན་འགྱུར་རོགས་རམ་གནང་སྟེ་གསར་རྒྱག་བྱས་པའི་དཔེ་མཛོད་ཁང་གསར་པ་དེ་ཐེབས་པའི་ནུས་པ་ཆེན་པོ་ཡོད་པའི་སྤྱི་ཚོགས་ཡར་རྒྱས་ལས་འཆར་འགའ་ཤས་དབུ་འབྱེད་གནང་འཆར་ཡོད་པ་དཔོན་རིགས་ཚོས་འགྲེལ་བརྗོད་གནང་བ་དང་དེ་བཞིན་སྔ་ལོ་རྒྱ་གར་དང་བལ་ཡུལ་གྱི་སྲིད་བློན་རྣམ་གཉིས་བར་གཞུང་ལམ་དང་མེ་འཁོར་དེ་བཞིན་རྒྱལ་ཁབ་ནང་ཁུལ་གྱི་གྲུ་ལམ་མཐུད་སྦྲེལ་སྐོར་བཀའ་བསྡུར་གནང་བ་དེས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇཱེ་ཤང་ཀར་ཡིས་གནད་དོན་ཐོག་བཀའ་བསྡུར་མུ་མཐུད་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག། རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་སྐོར་གྱི་གནས་བབ་ཡོངས་རྫོགས་ཐོག་བསྐྱར་ཞིབ་གནང་རྒྱུར་འགན་འཁྲི་ཡོད་པའི་བལ་ཡུལ་དང་རྒྱ་གར་བར་རྒྱལ་ཁབ་གཉིས་ཀྱི་རིམ་པ་མཐོ་ཤོས་ཀྱི་ཐབས་ཚུལ་དེ་ནི་བལ་ཡུལ་དང་རྒྱ་གར་གྱི་ཟུང་འབྲེལ་ལྷན་ཚོགས་ཀྱི་ཚོགས་འདུ་ཐེངས་བདུན་པ་དེར་ཕྱི་སྲིད་བློན་ཆེན་ཨེས་ཇཱེ་ཤང་ཀར་ཡིས་རྒྱ་གར་གྱི་སྐུ་ཚབ་སྣེ་ཁྲིད་གནང་སྟེ་རེས་གཟའ་ཕུར་བུའི་ཉིན་རྒྱལ་ས་ཀཱཐ་མན་ཌུ་ནང་ཕེབས་འབྱོར་གནང་རྒྱུ་ཡིན་པ་དང་སྐབས་དེར་རྒྱལ་མཚམས་དང་ཚོང་ལས་དཔལ་འབྱོར་མཉམ་ལས་དང་གློག་ཤུགས་ཀྱི་ཚོང་ལས་ཐེབས་པའི་རྒྱལ་ཁབ་གཉིས་ཀྱི་གནད་དོན་ཡོངས་རྫོགས་ཐོག་བཀའ་བསྡུར་གནང་རྒྱུའི་འཆར་གཞི་ཡོད་པའི་སྐོར་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་ལས་ཁུངས་ཀྱི་དཔོན་རིགས་ཤིག་གིས་གསུངས་འདུག།